དེ་རིང་ར་ཚང་ཆོས་དར་ཨན་བྷེ་རྒྱ་ལོ་ཉིས་སྟོང་གཅིག་རྒྱ་ནག་གྱི་ར་ནི་ཆོས་ལོ་བྷེ་ད་ཇེས་ཀྱི་ཚེས་བཅུ་དང་བཅུ་ལོ་ཉིས་སྟོང་ཉེར་བཞི་རྩ་སྲུང་ལོ་ཟླ་བཅུ་གཉིས་ཀྱི་ཚེས་ཉེར་བཞི་རྩ་གཉིས་རེས་གཟའ་པ་སངས་ཉིན་བྷེ་ཚི་ནུ་ཉི་སི་ཅག་པོ་ལུང་ཁྲན་སེང་གི་ཡོང་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་ང་ཆུ་ཅན། དེ་རིང་གི་ལས་རིམ་ཁག་གི་ཐོག་མར།

འཕྲོ་སྐྱོང་ཚོགས་དུས་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་བར་ཕར་འགྱངས་བྱས་ཡོད་པ་ཚོགས་དྲུང་ལས་ཁུངས་ནས་འདི་ཚེས་ཉི་ཤུ་རྩ་གཅིག་ཉིན་སྤྱི་འཐུས་རྣམ་པར་ཚོགས་བརྡ་བཏང་འདུག། དེ་རྗེས་དམིགས་བསལ་ལེ་ཚན་དང་མཐའ་མཇུག་ཏུ་བཀའ་བསྟན་གླེང་མོལ་གྱི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་ལས་རིམ་ཁག་རིམ་པ་བྱས་ནས་གསན་རོགས་ཞུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཐོག་དེ་རིང་གི་གསར་འགྱུར་ཁག་བཅས་འགོ་འཛུགས་ཞུ་གི་ཡིན། རྒྱ་གར་བྷི་ཧར་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་ནི་ཏིཤ་ཀུ་མར་ལགས་ནས་གོང་ས་མཆོག་ལ་མཇལ་བཅར་ཞུས་ཡོད་པ་དང་གོང་ས་མཆོག་གིས་རྒྱལ་ཁམས་ཞི་བདེ་དང་འབྱོར་ཕྱུག་རྒྱས་པའི་ཐུགས་སྨོན་གནང་ཡོད་འདུག

གཞི་བ་མངའ་སྡེ་ཞི་ནི་ལན་ཆིང་གིས་གོང་ས་མཆོག་ནི་འཛམ་གླིང་གི་ཞི་བདེ་དེད་དཔོན་ཏེ་ཡེ་གྲོལ་གོང་ས་ལ་དགའ་བསུ་ཆེན་པོ་གནང་ས་ཞིག་ཡིན་པས་མངའ་སྡེ་ལན་ཆིང་ཆ་སྦྱིན་ལྟར་བཅའ་སྡེ་གཙོ་བོ་ནི་དེ་རེད་ཅེས་ཀྱང་འགྲེལ་བརྗོད་གནང་འདུག། ཏོ་ཧམ་སབ་བརྡེ་སོ་བྷ་གི་ས་ལི་ཧན་ཀི་དྷརམ་གུ་རུ་དཱལ་ལཱི་ལཱ་མ་ཇི་ལཱག་ཏར་སཱན་ཏི་ཀ་སཱན་རེས་དེ་ནི་ཁ་པི་རེས་ཀར་ཏེ། དེ་བ་བཅའ་སྡེ་འདིའི་རྔན་པ་འཛུགས་པ་སུ་འཇིགས་པའི་གནས་ཆུག་ཏུ་གོང་ས་མཆོག་ཕྱིས་ཀྱི་གནང་ཡོད་པ་དང་ནམ་རྒྱུན་གོང་ས་མཆོག་ཆིབས་སྒྱུར་སྐབས་མངའ་སྡེའི་བློན་ཆེན་ཆེད་བཅར་གནང་གི་ཡོད་པ་དང་ཚང་ང་ཚོ་གོང་ས་མཆོག་ལ་བཅར་དོན་ནི་གོང་ས་མཆོག་ནི་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་ཞིག་ཡིན་པ་དང་ང་ཚོ་གོང་ས་མཆོག་གི་ལྟ་བ་ཞི་བདེའི་བྱམས་བརྩེ་དང་འབྲེལ་བའི་ལམ་སྟོན་ཕེབས་ཀྱི་ཡོད་པའི་བསོད་ནམས་ཆེན་པོ་ཚོར་གྱི་ཡོད་པ་དང། ད་ལྟ་འཛམ་གླིང་གང་ས་ནས་གོང་ས་མཆོག་ལ་གུས་བརྩི་ཧ་ཅང་ཆེན་པོ་གནང་གི་ཡོད་པ་དང་གནས་མཆོག་འདིར་གོང་ས་མཆོག་གིས་འཛམ་གླིང་སྤྱི་དང་ཁྱད་པར་རྒྱ་གར་ནང་ཆོས་ལུགས་ཕན་ཚུན་མཐུན་སྒྲིལ་དང

ལྷག་པར་དུ་སྟོང་པ་ཉིད་ཀྱི་འགྲེལ་བཤད་དང་ཁོ་རང་ཚོས་གཅིག་བདག་མེད་པ་ལས་ལོགས་སུ་སྟོང་པ་ཉིད་ཀྱི་འགྲེལ་བཤད་ཞེ་དྲག་བསྐྱོན་གནང་གི་མ་རེད། ང་ཚོའི་ཆ་ནས་བྱས་ན་བདག་མེད་པ་ཟེར་ཡ་དེ་ལས་རིམ་པ་གཅིག་ཕར་བྱས་སྟོང་པ་ཉིད་ཟེར་ཡ་དེ་དེ་ལས་ཕྲ་བ་གཏིང་ཟབ་པ་དེ་འདྲའི་འགྲེལ་བཤད་རྒྱག་གི་ཡོད་རེད་ད་དེ་གཞི་རྩའི་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་བརྟེན་ནས་རྒྱག་གི་ཡོད་རེད་པ་བྱས་ཙང་ཁོ་རང་ཚོ་དེའི་ཐོག་ནས་ཨ་ནི་ད་གིན་ག་རེ་ཟེར་དགོས་རེད་དགེ་སློང་ལགས་གཅིག་གིས་དངོས་སུ་ཁོ་རང་ནང་ལོགས་ལ་ང་ཚོ་དེའི་སྐོར་ལ་ང་ཚོ་ཤེས་ཀྱི་མེད་ཁྱེད་རང་ཚོ་འགྲེལ་བཤད་རྒྱག་རོགས་བྱས་ཟེར་དངོས་སུ་གསུང་གི་འདུག་པ་གུ་ཡངས་པོའི་ཐོག་ནས་ང་དཔེ་ཧ་ལས་པ་རེད་བཞག།
ཡང་ཉིན་དེ་གི་ཚོགས་ཐེངས་སྐབས་ནང་པའི་ཚད་མེད་བཞི་སྟེ། བྱམས་པ་ཚད་མེད་དང་དགའ་བ་ཚད་མེད་སྙིང་རྗེ་ཚད་མེད་དང་བཏང་སྙོམས་ཚད་མེད་བཅས་ཚད་མེད་བཞི་གི་ཐོག་གསུང་བཤད་ཀྱི་བགྲོ་གླེང་གནང་ཡོད་ཅིང། སྐབས་དེའི་ལྷན་ཚོགས་ཀྱི་གཙོ་སྐྱོང་གནང་མཁན་དགའ་ལྡན་བྱང་རྩེ་གྲྭ་ཚང་དགེ་བཤེས་ཀླུ་སྒྲུབ་བཟང་པོ་ལགས་ཀྱིས་གསུངས་ན། བརྗོད་བྱའི་ཐད་དུ་སྡེ་ཁག་ཕན་ཚུན་བར་མི་མཐུན་པ་མེད་ཀྱང་ལག་བསྟར་བྱ་ཐབས་སོགས་ཀྱི་ཐད་མི་འདྲ་བའི་ཁྱད་པར་ཕྲན་བུ་ཡོད་སྐོར་དགེ་བཤེས་ཀླུ་སྒྲུབ་བཟང་པོ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད།

ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་སུམ་ཅུ་བར་ལས་ཉིན་བཅུ་རིང་ཚོགས་གཏན་འཁེལ་བའི་ཚོགས་བརྡ་བཏང་འདུག་ཅིང་ཚོགས་དུས་དེ་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ལོ་ཡི་སྔོན་རྩིས་སྤྱི་ཡོངས་ཐོག་བགྲོ་གླེང་གནང་གི་ཡོད་པ་རེད། འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་སྤྱི་འཐུས་ཕྱོགས་གཉིས་ཀའི་སྤྱི་འཐུས་རེ་རེ་ལ་བཅར་འདྲི་བྱས་པར། རིམ་ཉིན་ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་ཉིན་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་པ་ཡིན་ན་སྐབས་དེའི་སྔོན་རྩིས་གྲོས་ཚོགས་ལ་ཤུགས་རྐྱེན་ཐེབས་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་འདི་གའི་གསར་འགོད་པ་ཡིས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་འཐུས་ཚོའི་ལས་དོད་དང་ཉིན་དོད། དེ་བཞིན་འགྲིམ་འགྲུལ་ཚུད་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་གཅིག་ལ་འགྲོ་གྲོན་ཁྱོན་བསྡོམས་ཧིན་སྒོར་འབུམ་བཞི་བཅུ་ཞེ་ལྔ་ལྷག་གཏོང་གི་ཡོད་འདུག་གཞན་ཡང་གྲོས་ཚོགས་མུ་མཐུད་ཚོགས་མ་ཐུབ་པའི་གནས་ཚུལ་དེ་ཡི་དོན་རྐྱེན་གཙོ་བོ་ཞིག་ནི་འདས་པའི་ཕྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་རྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མི་ཡི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེའི་གྲོས་ཚོགས་མུ་མཐུད་འཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོངས་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད།

རྒྱ་གར་གྱི་གུ་ཇི་ར་ཏི་མངའ་སྡེའི་ནང་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་གསར་འཛུགས་གནང་མཁན་དང་རྒྱ་གར་རྒྱལ་ཡོངས་ཧིན་བོད་མཛའ་འབྲེལ་ཚོགས་པ་གི་ཚོགས་གཞོན་ཟུར་པ PG Jyotikar དམ་པ་ཁོང་འདས་གྲོངས་སུ་གྱུར་ནས་ལོ་གསུམ་འཁོར་བའི་དུས་ཚོད་དང་སྟབས་བསྟུན་གུ་ཇི་ར་ཏི་མངའ་སྡེའི་ནང་རྒྱལ་སྤྱིའི་ནང་པའི་གི་ལྷན་ཚོགས་ཐེངས་དང་པོ་སྐོང་འཚོགས་གནང་ཡོད་འདུག་རྒྱ་གར་གྱི་གུ་ཇི་ར་ཏི Sahitya Academy། ཞེས་པ་དང། Doctor Amit Jyotikar ཐེབས་རྩ་གཉིས་པོ་གི་ཟུང་འབྲེལ་གྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན Doctor PG Jyotikar འདས་གྲོངས་སུ་གྱུར་ནས་ལོ་གསུམ་འཁོར་བའི་དྲན་གསོ་གི་དུས་ཚེས་ཉིན་རྒྱལ་སྤྱིའི་ནང་པའི་གི་ལྷན་ཚོགས་དང་པོ་གོ་སྒྲིག་གནང་བའི་ཐོག་ནང་པའི་གི་རིག་གནས་དང་རིག་གཞུང་གི་ཚོགས་འདུ་དཔེ་དེབ་འགྲེམས་སྤེལ་གནང་བ་མ་ཟད Doctor PG Jyotikar ནི་རྒྱ་གར་ནང་གི་རིགས་རུས་དམན་པའི Dalit མི་རིགས་ཀྱི་ལོ་རྒྱུས་ཀྱི་མི་སྣ་ཞིག་དང་བོད་དོན་ལས་འགུལ་ལ་རྒྱབ་སྐྱོར་བ་ཞིག་ཏུ་རྗེས་དྲན་ཞུས་པ་རེད། དེ་ནི་རིམས་ནད་གསར་འགྱུར་ནང་ཨ་རི་སོགས་ནུབ་ཕྱོགས་རྒྱལ་ཁབ་ཁག་གི་གཞོན་སྐྱེས་ཁྲོད་དར་ཁྱབ་ཆེ་ཤོས་ཀྱི་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ TikTok དེ

གསང་བའི་གནས་ཚུལ་མང་པོར་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་ལྟ་ཞིབ་བྱེད་ཀྱི་ཡོད་པའི་དཔང་རྟགས་ར་སྤྲོད་བྱུང་ཡོད་པ། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ཐབས་བྱུས་ལས་དོན་ཚོགས་ཆུང་གིས་བསྒྲགས་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་གི་ཐབས་བྱུས་ཐད་ཀྱི་ལས་དོན་ཚོགས་ཆུང་གི་ཚོགས་གཙོ། སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ཡིས་འགྲེལ་བརྗོད་གནང་བ་ལྟར་ན།

རྒྱ་ནག་གཞུང་གི་མི་སྣས་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་གནས་སྟངས་ཐད་ཀྱི་ཞིབ་འཇུག་སྙན་ཐོ་ཨ་རིའི་གྲོས་ཚོགས་ལ་མཁོ་སྤྲོད་བྱེད་དགོས་པའི་རེ་སྐུལ་ཞུས་ཡོད་པ་དང། ད་ཆ་ང་ཚོས་རྒྱ་ནག་གཞུང་གི་ལས་བྱེད་ཀྱིས TikTok བརྒྱུད་ནས་ཨ་རིའི་མི་མང་གི་བསམ་བློར་ཤུགས་རྐྱེན་སྤེལ་བ་དང་དེ་བཞིན་གསང་བའི་གནས་ཚུལ་མཁོ་བསྡུ་བྱེད་ཀྱི་ཡོད་པའི་དཔང་རྟགས་ར་སྤྲོད་བྱུང་སོང་ཞེས། སྤྱི་ཚོགས་དྲ་རྒྱ X གླེང་སྟེགས་སུ་འགྲེལ་བརྗོད་གནང་འདུག།

གཞན་ཡུ་གུར་མི་རིགས་ལ་རྒྱབ་སྐྱོར་གྱི་གནས་ཚུལ་སྤེལ་མཁན་སོགས་རྒྱ་ནག་གཞུང་ལ་གནོད་པའི་གནས་ཚུལ་སྤེལ་མཁན་ཀྲིག་ཀྲོག་ནས་ནག་གསབ་གཏོང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་གསུངས་འདུག་དེར་བརྟེན་ད་ལྟའི་ཆར་ཨ་རིའི་གཞུང་གི་མི་སྣ་ཚོས་ཀྲིག་ཀྲོག་ལ་སོགས་པའི་རྒྱ་ནག་གཞུང་གི་སྟངས་འཛིན་འོག་ཡོད་པའི་མཉེན་ཆས་རིགས་ལ་དོགས་ཟོན་ཆེན་པོ་བྱེད་ཀྱི་ཡོད་ཅིང།

ད་ལྟ་ངའི་ཨ་ཕས་ཆེས་མདའ་ཡི་འདི་ལོངས་ནས་ཁོང་ནི་ལོ་གྲངས་ཆེས་མཐོ་ཤོས་ཀྱི་ཆབ་སྲིད་བཙོན་པ་ཞིག་ཆགས་ཡོད་པ་དང། ཁོང་ནི་ནུབ་ཕྱོགས་ཀྱིས་ཆེས་རྩ་ཆེར་འཛིན་བཞིན་པའི་རང་དབང་གི་འདུ་ཤེས་ཆེད་སོ་སོ་ཡི་ཚེ་བློས་གཏོང་པའི་མི་ཞིག་ཆགས་ཡོད་པ་དང། དེ་སྟེང་ཧང་ཀང་སྲིད་གཞུང་གིས་ངའི་ཨ་ཕ་ལ་བརྩི་སྟངས་དེས་སྲིད་གཞུང་དེ་གའི་རང་དབང་ལ་གང་འདྲ་ངོས་འཛིན་གྱི་ཡོད་མེད་ཀྱི་ལྟ་སྟངས་དེ

རྒྱ་ནག་ནི་དབྱིན་ཡུལ་དང། གྲོས་མཐུན་བཞག་པ་ལ་བརྩི་མེད་བྱེད་མཁན་གྱི་རྒྱལ་ཁབ་ཞིག་ཆགས་ཡོད་པ། གྲོས་མཐུན་དེ་བརྩི་མེད་བྱས་རྗེས་ཧ་ལམ་མཇུག་འབྲས་གང་ཡང་མེད་པའི་རྣམ་པ་བསྟན་གྱི་ཡོད། ཡིན་ནའང་དབྱིན་ཡུལ་གྱིས་ལས་སླ་པོ་ཞིག་མཛད་ཐུབ་པ་ཞིག་ནི་ངའི་ཨ་ཕ་གློད་བཀྲོལ་གཏོང་ཆེད་ཀྱི་འབོད་སྐུལ་བྱེད་དགོས་པ་དང། དཔེར་ན་ཨོ་སི་ཀྲི་ལི་ཡ་གི་གསར་འགོད་པ་ཆིང་ལེ་ལ་བལྟ་ན། ཨོ་སི་ཀྲི་ལི་ཡ་གཞུང་གིས་རྒྱ་ནག་གཞུང་ལ་ཡང་ཡང་ཁོང་གློད་བཀྲོལ་གཏོང་དགོས་པའི་འབོད་སྐུལ་བྱས་པར་བརྟེན་ཁོང་ཉེ་ཆར་རྒྱ་ནག་ནས་གློད་བཀྲོལ་བཏང་འདུག་པ་དང།

ཁོང་ཕ་ཚོས་བཀག་ཉར་བྱས་པ་ཧ་ལམ་ལོ་གསུམ་འགོར་ཡོད་པ་དང། ཁོང་ཡང་ཁེར་རྐྱང་དུ་བཞག་ནས་བཀག་ཉར་བྱས་པ་དེ་འདྲ་ཡང་བྱུང་ཡོད་པས་དེ་ནི་ཧ་ཅང་ཧང་སངས་ཧོན་ཐོར་གྱི་གནས་སྟངས་ཞིག་རེད་ཅེས་སོགས་གསུངས་འདུག་རྒྱ་ནག་སྲིད་གཞུང་དང་གསར་འགྱུར་བརྒྱུད་ལམ་ཁང་ཁག་གིས་ཐེངས་མང་ཇི་མི་ལཱེ་ནི་རྒྱ་ནག་ལ་ངོ་རྒོལ་དང་ཧང་ཀང་ཟིང་འཁྲུག་སློང་མཁན་ཞིག་ཡིན་པའི་སྐྱོན་བརྗོད་བྱས་པ་དང། ལྷག་པར་རྒྱ་ནག་དབུས་ཆབ་སྲིད་ལྷན་ཁང་གིས་ཇི་མི་ལཱེ་ཞེས་མིང་བཏོན་ནས་ཁོང་ནི་ཧང་ཀང་ཟིང་འཁྲུག་རྒྱག་མཁན་གྱི་མི་སྣ་བཞི་གི་འགོ་གཙོ་ཡིན་པ་བརྗོད་པ་དེ་འདྲ་བྱུང་ཡོད་པ་རེད།